ཐོགས་དང་བཅས་པ་གཟུགས་ཅན་བཅུ་དེ་ནི་ཁམས་ཁམས་བཅོ་བརྒྱད་ཀྱི་ནང་ནས་གཟུགས་ཅན་གྱི་ཁམས་བཅུ་པོ་དེ་ཐོགས་བཅས་ཡིན། ཨཱ་ནི། བར་མ། བཅུ་ཕྱིན་ས་རུ་དག་རྗེས་མ་དུ་མེད་པ། ཨཱ་ནི། བརྒྱད་དེ་ཐོགས་བཅས་མ་ཡིན། ཨཱ་ནི།